རྟག་པ་བྱས་སྟོང་དུ་རྟོགས་པའི་ཚད་མ་དེ། བྱས་པ་རྟག་པའི་གསལ་བའི་དབྱེ་བ་མཐའ་དག་གིས་སྟོང་བར་མ་རྟོགས་སོ་ཞེས་ཟེར་བ་ལ་སོ། ད་དང་པོ་དུག་ཏུ་འགྲོ་བ་རོ། ད་རྩ་བ། འདིར་བ། ཁྱད་གཞི་བྱས་སྟོང་ག་ཚད་གྲུབ་ཀྱི་ཆོས་བྱས་སྟོང་གི་ངོ་ནས་ཅིས་མི་བཏུབ་པ་སླད་སོ། འོ་ཡ་དེའི་བར་རོ་ལ། དེ་རེ་ཟོ། འོ་ཡ། ད། དེ་འདྲའི་ཕྱི་རྒོལ་དེ། ནི། བྱས་པ་རྟག་སྟོང་དུ་རྟོགས་པའི་ཚད་མ་དེའི་ཚེ་ལ་དེ་སྒྲ་མི་རྟག་པར་སྒྲུབ་པར་བྱེད་པའི་ཕྱི་རྒོལ་ཡང་དག་གི་རྒྱུད་ཀྱི། བྱས་པ་རྟག་པས་སྟོང་བ་རྟོགས་པའི་ཀྱི་ཚད་མ་གཅིག་ཡོད་རོ། དེ་འདྲ་བའི་ཚད་མ་དེ།

བྱས་པ་རྟག་སྟོང་དུ་རྟོགས་པའི་ཚད་མ་དེས་ལ་རོ། བྱས་པ་རྟག་པས་སྟོང་བར་རྟོགས་པའི་ཚད་མ་དེས། བྱས་པ་རྟག་པའི་གསལ་བའི་དབྱེ་བ་མཐའ་དག་གིས་སྟོང་བར་མ་རྟོགས་སོ་ཞེས་ཟེར་བ་ལ། བྱེད་དང་རྒྱུ་མཚན་དེ་ཡི་ཕྱིར་ན་ཁོ་རང་ག་དེ་ངོ་རེ་ཟེར་ན། བྱས་པ་རྟག་པས་སྟོང་བར་རྟོགས་པའི་ཚད་མ་དེས་བྱས་པ་རྟག་པས་བསྡུས་པའི་ཁྱད་པར་གྱུར་པའི་གསལ་བའི་དབྱེ་བ་མཐའ་དག་གིས་སྟོང་བར་རྟོགས་གི་མ་རེད་དེ་ངོ་རེ་གལ་སྲིད་རྟོགས་སོང་ན། བྱས་པའི་རྟགས་ཀྱིས་སྒྲ་མི་རྟག་པར་སྒྲུབ་པའི་ཕྱི་རྒོལ་ཡང་དག་གི་རྒྱུད་ཀྱི་རྗེས་ཁྱབ་འཇལ་བའི་ཚེ་དེའི་སྐར་ཆ་ནང་དུ། བསྒྲུབ་བྱ་རྟོགས་འགྲོ་གི་འདུག་ཟེར། དེ་འདྲའི་རྟོགས་འགྲོ་གི་འདུག་དྲན་ནས། བྱས་པ་རྟག་སྟོང་རྟོགས་པའི་ཚད་མ་དེས། བྱས་པ་རྟག་པས་བསྡུས་པའི་ཁྱད་པར་གྱུར་པའི་གསལ་བའི་དབྱེ་བ་མཐའ་དག་གིས་སྟོང་བ་རྟོགས་མ་རེད་ལབ་རེ་དགོས། ཞེས་ཟེར། ཟེར་བ་ཁ་ཅིག་འདོད་ཚུལ་ལབ་སོང་ཟེར། ད་ཞེས་ཟེར་བ་དེ་ལ། དེ། ཞེས་ཟེར་བ་དེ་ལ་དེ་ནི་ཐར་ལམ་གསལ་བྱེད་ལས། གནོད་བྱེད་ཀྱི་རིགས་པ་བཞི་གསུངས་ཟེར་ལ། ད་གནོད་བྱེད་ཀྱི་རིག་པ་བཞེས་སོང། ད་འབྲས་བུའི་རིགས་པ་བཞི་ཟེར་ཡ་དེ་རེད་དེ་ལ། གནོད་བྱེད་ཀྱི་རིགས་པ་བཞི་གསུངས་ང་ཚོ་སྐྱེ་གནས་ལས་འོར་ད་ཡས། འབྲས་བུའི་རིགས་པ་བཞི་བཙལ་ཏེ་ཕྱེ་ན། མཐའ་ཡས་ཉིད་མ་ཡུངས་དང་དེ་ལས་འོད་རིགས་པ་དང་པོ་ནི་ལེའུ་རིགས་དང་གི་ཡན་ཏེ། ད་གནོད་བྱེད་ཀྱི་རིགས་པ་དངོས་གནས་དེ་བཞི་ཟེར། རྒྱུ་འབྲས་ལ་འབྲས་བུའི་རིགས་པ་བཞི་ལབ་པས་ཀྱི་དོ། དེ་རེད། ཡང་འབྲེལ་བ་ཤེས་ན་དེ་རེད། འབྲེལ་བ་ཤེས་མི་ཤེས་ཚེ་ས་ཁོ་ཚོ་ཤེས་དེ་རེད། ཁོ་ཤེས་ན་འབྲས་བུའི་རིགས་པ་ཤེས་ཚར། ཨོ་ཡ། དང་པོ་ནི་ད་འབྲས་བུའི་རིགས་པ་དང་པོ་དེ། བྱས་རྟགས་ཀྱིས་སྒྲ་མི་རྟག་པར་སྒྲུབ་པའི་ཕྱི་རྒོལ་ཡང་དག་དེས།

རྟག་པས་བསྡུས་པའི་ཁྱད་པར་གྱུར་པའི་གསལ་བའི་དབྱེ་བ་མཐའ་དག་གིས་སྟོང་བ་མ་རྟོགས་པ་ཡིན་ན། བྱས་པ་དེ་ཉིད་རྟག་པའི་ཁྱད་པར་འགའ་ཞིག་ལ་འཇུག་པར་དོགས་པ་ཟ་འགྲོ་གི་འདུག། དེ་དོགས་པ་ཟ་སོང་ན། བྱས་པ་དང་རྟག་པའི་གཞི་མཐུན་མེད་པ་རྟོགས་ཐུབ་ཀྱི་མི་འདུག། མི་ཐུབ་སྟེ། བྱས་པ་དང་རྟག་པའི་གཞི་མཐུན་ཡོད་མིན་ལ་དོགས་པ་ཟ་རེད་ཟ་བ་ཡིན་པ་དང་བྱས་པ་དང་རྟག་པའི་ཁྱད་པར་འགའ་ཞིག་ལ་གཞི་མཐུན་ཡོད་མིན་ལ་དོགས་པ་ཟ་རེད་དོགས་པ་ཟ་ན། བྱས་པ་དང་རྟག་པའི་གཞི་མཐུན་མེད་པ་མ་རྟོགས་རེད། བྱས་པ་དང་རྟག་པའི་གཞི་མཐུན་མེད་པ་མ་རྟོགས་ན། བྱས་པ་མི་རྟག་པ་མ་རྟོགས་རེད། བྱས་པ་མི་རྟག་པ་རྟོགས་པ་ལ་བྱས་པ་རྟག་པ་ལ་མེད་པ་རྟོགས་དགོས་རོ། བྱས་པ་རྟག་པ་ལ་མེད་པར་རྟོགས་པ་ལ། ཨ་ནི་བྱས་པ་དང་རྟག་པའི་གཞི་མཐུན་མེད་པ་རྟོགས་དགོས་རོ་མ་གཏོགས་གཞན་པ་རྟོགས་ཡ་ཡང་མ་རྟགས་ཅོག་ཚེའི་སྟེང་དུ་བུམ་པ་མེད་པ་རྟོགས་ཚུལ་མ་རེད། གཞི་མཐུན་མེད་པ་རྟོགས་ཚུལ་རེད་རོ། འོ་ཡ། དང་པོ་དེ་རེད་སོ་ལ། ཁོ་ན་རེ་ཟིན་ཡང་ཁྱོད།

ལ་མཚུངས་ཏེ། ཕྱི་རྒོལ་དེས་རྟག་པའི་གསལ་བའི་དབྱེ་བ་འགའ་ཤས་ལ་བྱས་པ་འཇུག་པར་དོགས་པར་འགྱུར་ཏེ། དེས་དེ་འདྲ་བའི་ཕྱི་རྒོལ་དེས་སྒྲ་ཡི་རྟག་པ་ལ་བྱས་པ་འཇུག་པར་དོགས་པའི་ཕྱིར་ཞེ་ན་སྐྱོན་ཡོད་མ་རེད་དོ་དང་སྐྱོན་མེད་དེ། ཕྱི་རྒོལ་དེས་སྒྲ་ཡི་བྱས་པ་དང་རྟག་པའི་གཞི་མཐུན་ཡོད་མེད་ལ་དོགས་པ་ཟ་གི་རེད་བ། དོགས་པ་ཟ་གི་རེད་དེ། ཡིན་ན་ཡང་དེས་བྱས་པའི་གསལ་བའི་དབྱེ་བ་འགའ་ཤས་དང་རྟག་པའི་གཞི་མཐུན་ཡོད་པར

ད་དེ་དེ་འབྲེལ་བའི་རིགས་པ་དང་པོ་དེ་རེད། དེ་ནས་འབྲེལ་བའི་རིགས་པ་དང་པོ་དེ་ལ་ད་ང་ཚོས་བཏང་གི་རེད་རེད་བ། དང་པོ་སྤྱིས་སྟོང་བ་ངེས་ན་བྱེ་བྲག་གིས་སྟོང་བ་ངེས་པས་ཁྱབ་པ་ལེགས་པར་གྲུབ་བོ་ཟེར་ལ་སོང། ཀྱེ། རྟག་པ་དེ་ཡིས་སྟོང་བ་ངེས་མཐོང་ན། དེ་ཡི་ལྡོག་པའི་ཁྱད་པར་ཤེས་པའི་རྩ་བའི་དབྱེ་བ། ནམ་མཁའི་རྟག་པ་བུམ་པའི་རྟག་པ་ཀ་བའི་རྟག་པ་ལ་སོགས་པས་སྟོང་བ་ངེས་དགོས། ཟེར་བ། ཁྱབ་སྟེ་གཞི་དེ་རེད་ད། གཞི་དེ།

མ་ཡིན་པ་དང་ཉེར་ལེན་ཕུང་པོ་དེ་དེའི་དགག་བྱ་མ་ཡིན་པའི་ཕྱིར། ཉེར་ལེན་ཕུང་པོ་དེ་དེའི་དགག་བྱ་མ་ཡིན། ཧཱུྃ། ད་གུག་མི་དོ། ཆོས་གཞན་སྒྲུབ་པ་གང་ཡང་རུང་བ་ཅིག་འཕེན་པ་ཙམ་གྱིས་ད་ག་རང་རང་གི་འཕངས་བྱར་གྱུར་པའི་ཆོས་གཞན་སྒྲུབ་པ་འཕེན་སའི་གོ་བ་ཡིན་པའི་ཕྱིར། གུ་གུ་ཡེ་བ་ཡིན་ས་བྱས་པ་རྟག་པ་ལ་མེད་པར་རྟོགས་པའི་རྗེས་དཔག་དེ་ཆོས་ཅན་རང་གི་འཕངས་བྱར་གྱུར་པའི་ཆོས་གཞན་སྒྲུབ་པ་འཕེན་ཨ་དང།

ལ་སོགས་འདྲ། ཡ། བྱས་པ་རྟག་པ་ལ་མེད་པ་དེ་ཆོས་ཅན་མ་ཡིན་དགག་ཡིན་པར་ཐལ། འདོད། རེད་བ། ཤིང་ཤིང་མ་ཡིན་པ་ལ་མེད་པ་དེ་ཆོས་ཅན་མ་ཡིན་དགག་ཡིན་པར་ཐལ། ཤིང་ཤིང་ལ་མེད་པ་ཤིང་ཤིང་ལ་མེད་པ་དེ། ཤིང་ཤིང་མ་ཡིན་ལ་མེད་པ་དེ་གཅིག་པ་རེད་ད། ཤིང་ཤིང་མ་ཡིན་པ་ལ་མེད་པ་དེ་ཆོས་ཅན་བུམ་པ་ལ་མེད་དེ་ས་རེད་རེད། བུམ་པ་བུམ་པ་མ་ཡིན་པ་ལ་མེད་པ་དེ་ཆོས་ཅན་མེད་དགག་ཡིན་པར་ཐལ་དེའི་ལོངས་སྤྱོད་གྲངས་ས་ཡོད་ས་ཡོད་ད།

ལྷ། ཨ། ཁོ་ཚོའི་རྩལ་ཡིན་པས་ང་ཚོས་སྤྲོད། མ་རེད་ད་ཁྱེད་ཚོ་འདུག་ཚེ་རེད་ད་ཡག་ང་ཚོ། ད་ང་ཚོ་འདུག་ཚེ་འགྲོ་ཡོད་རེད་བ་ད་ད་ན། ད་འབྲེལ་བའི་རིགས་པ་དེ་ཉི་མ་འགའ་ཤས་ནས་ཚར་ལོ་གུ་རེད་ད། ཕལ་ཆེར་རྗེས་མ་གཅིག་ཡོང་ན་ཚར་ལོ་གུ་རེད། འདི་མ་རེད་ད། ཁྱེད་ཚོ་རྟགས་གསལ་དེ་བཙུགས་ནས་བཏང་གི་ཡོད་མ་རེད་ད། རྟགས་གསལ་ག་པར་བཏང་ན་ད་ཚུལ་གསུམ་གི་འགྲོ་སྟངས་གཅིག་རྗེས་སུ་འགྲོ་ལྡོག་གི་འབྲེལ་བ་གྲུབ་སྟངས་ཐུགས་སུ་ཚུད་ནས་བཏང་གི་ཡོད་མ་རེད་ད། ཡི་གེ་ལ་འདི་རྟགས་གསལ་བཙུགས་ནས་བཏང་ཡ་ཡོད་མ་རེད་ད།

འབྲེལ་བ་ཁོ་རང་རིགས་པའི་འགྲོ་སྟངས་བརྗོད་རོགས། དེ་ཕྲན་བསུ་མ་ཆགས་ན་ཡོང་མ་ད། དེ་འགྲོ་སོང་ཨ། ད་མང་ཤོས་དེ་རྟགས་གསལ་རེད་ད་འདི་ཚོ། མང་ཆེ་བ་རྟགས་གསལ་དང་སྐོར་དང་འདི་པ་ལ། ཡ། ད་འབྲེལ་བའི་རིགས་པ་གཉིས་པ་དེ་བཤད་ལོང་ཡིན་ད། ད་གཉིས་པ་ཟེར་རིགས་པ་གཉིས་པ་ལ་འདོད། འབྲེལ་བའི་རིགས་པ་དང་པོ་ད་འདྲ་དེ་རེད་སོང་ཨ། རོ་བ། ཧ། གཉིས་པ་རིགས་པ་གཉིས་པ་དེ་ལ་ད་འབྲེལ་བའི་རིགས་པ་དང་པོ་གཉིས་པ་གསུམ་པ་བཞི་པ་ཟེར་གཙོ་བོ་ག་རེ་ཟེར་ན་གནོད་བྱེད་བཞི་གཏོང་དགོས་འདུག་ཨ། རིགས་པ་བཞི་ཟེར་ན་གནོད་བྱེད་བཞི། ག་རེའི་གནོད་བྱེད་བཞི་རེད་ཟེར་ན། སྤྱིས་སྟོང་བ་ངེས་ན་བྱེ་བྲག་གིས་སྟོང་བ་ངེས་དགོས་ཀྱི་མེད་པ་ཡིན་ན། གནོད་བྱེད་བཞི་འདུག་ཟེར་ལ། གནོད་བྱེད་དང་པོ་གཅིག་གཏོང་ཟེར། ག་རེ་བྱས་ནས་ཟེར་ན། ཕྱི་རྒོལ་ཡང་དག་གི་རྒྱུད་ཀྱི་བྱས་པ་རྟག་སྟོང་དུ་རྟོགས་པའི་རྗེས་དཔག་དེ། ནི། བྱས་པ་དང་རྟག་པའི་གཞི་མཐུན་ཡོད་པར་དོགས་པ་ཡོད་པའི་གྱི་ཐལ་བ་གཅིག་བཏང་སོང། དེ་ང་ཚོ་རྒྱུད་སྡེ་ཆོས་ར་ན་དག་གསང་ཆོས་ཆོས་གཅིག་རེད། ད་གནོད་བྱེད་གཉིས་པ་དེ་ལ་རིགས་པ་གཉིས་པ་ཟེར་གོ། ལ་འབྲེལ་བའི་རིགས་པ་གཉིས་པ་ཟེར། སྒྲ་འཇལ་བའི་ཚད་མ་དེས་ཟེར་བ།